བརྩེ་བའི་གསན་མཁན་རྣམ་པ་ཚོ། ཐོག་མར་ངས་འདི་ནས་ཉིས་སྟོང་ཉེར་བཞི་ལོའི་གསར་ཚེས་ལ་ཁྱེད་རྣམ་པར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་གི་ཡོད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་ཡིན། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་གཅིག་རེས་གཟའ་ཟླ་བ་རེད་ང་རྡོ་རྗེ་མཚོ་ཡིན།

གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་གསར་ཚེས་ལ་འཚམས་འདྲིའི་གསུང་འཕྲིན་བསྩལ་གནང་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོའི་གསར་ཚེས་ཀྱི་དུས་སྐབས་འདིར་མགོན་པོ་གང་ཉིད་ལ་འཚམས་འདྲི་ཞུ་མཁན་ཡོངས་ལ་ཐུགས་རྗེ་ཆེ་ཞེས་གནང་བ་དང་འབྲེལ་འཛམ་གླིང་གི་ས་གནས་གང་སར་ཡོད་པའི་སྤུན་གྲོགས་རྣམས་ལ་ཕྱི་ལོའི་གསར་ཚེས་ལ་འཚམས་འདྲི་མཛད་གནང་འདུག།

དེ་བས་ངོས་ནས་རྟག་ཏུ་བརྗོད་བཞིན་པ་ལྟར་གཞན་ཕན་གྱི་ལས་ལ་འབད་བརྩོན་བྱ་དགོས་ཤིང་མ་མཐར་ཡང་གཞན་ལ་ཕན་པ་བསྒྲུབ་མི་ཐུབ་ན་ཡང་གནོད་འཚེ་སྐྱེལ་མི་རུང་གཞན་ཕན་གྱི་བྱ་བ་བསྒྲུབ་རྒྱུ་དེ་ནི་རང་ཉིད་ལ་བདེ་སྐྱིད་ཡོང་བ་དང་ང་ཚོ་ཚང་མ་ཞི་བདེ་བག་ཕེབས་ངང་གནས་ཐུབ་པའི་ཐབས་ལམ་ཡག་ཤོས་དེ་ཡིན་པར་ངོས་ནས་ངོས་འཛིན་གནང་གི་ཡོད། རྒྱལ་ཁབ་དང་ཆོས་ལུགས་འདྲ་མིན་ཡོད་ཀྱང་ཚང་མས་བྱམས་བརྩེ་དང་ནང་སེམས་ཀྱི་ཞི་བདེ་བསྐྲུན་རྒྱུར་འབད་བརྩོན་གནང་གི་ཡོད་པ་དང། དེས་འགྲོ་བ་མིའི་རིགས་ཡོངས་ཀྱི་བདེ་སྐྱིད་ལ་ལེགས་སྐྱེས་ཕུལ་རྒྱུ་ཡིན། དུས་རབས་སྔ་མ་དེ་འཚེ་བའི་ལས་ཀྱི་དུས་རབས་ཤིག་ཆགས་ཡོད་ཀྱང་དུས་རབས་འདི་ནི་འཚེ་མེད་ཞི་བའི་གྲོས་མོལ་གྱི་དུས་རབས་ཤིག་ཏུ་བསྒྱུར་རྒྱུ་ནི་ང་ཚོའི་ལས་འགན་ཡིན་ཞེས་བཀའ་སློབ་གནང་བ་དང་འབྲེལ་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་གསར་ཚེས་ལ་མཛའ་བརྩེའི་འཚམས་འདྲི་དང་ཕྱི་ལོ་གསར་བ་འདིའི་ནང་ཚང་མ་དགའ་སྐྱིད་ཡོང་བའི་ཐུགས་རེ་གནང་གི་ཡོད་ཅེས་འཚམས་འཕྲིན་ནང་བཀོད་འདུག། སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་འཕྲེང་དང་པོ་སྐུ་མྱ་ངན་ལས་འདས་ཏེ་ལོ་ངོ་ལྔ་བརྒྱ་ར་ལྔ་བཅུ་འཁོར་བར་རྗེས་དྲན་གྱི་མཛད་སྒོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་གསུང་བཤད་གནང་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ཉིན་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་སྤྱིའི་རིག་གཞུང་ལྟེ་གནས་ཁང་གི་ཚོགས་ཁང་ནང་མཛད་སྒོ་དེ་འཚོགས་པའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་བར། རྗེ་ཙོང་ཁ་བའི་དངོས་སློབ་སྙན་བརྒྱུད་བསྟན་པའི་མངའ་བདག་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ཏེ་མི་ལོ་ལྔ་བརྒྱ་ར་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་འདི་གནས་ཁྱད་པར་ཅན། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་གདན་ས་འདིར་གནང་བ་ནི་ཆོས་སྲིད་གཉིས་ཀྱི་ཆ་ནས་དོན་སྙིང་ལྡན་པ་ཞིག་ཆགས་ཡོད་ཅེས་གསུངས་ཡོད་པ་རེད།

འཆི་མེད་ཚེ་ཡི་བུམ་པའི་ཁར་འཕགས་མཆོག་སྤྱན་རས་གཟིགས་ཀྱི་ཕྱག་མཚན་མཚོན་པའི་པདྨ་དཀར་པོ་དང་ཕྱག་ཟུང་ཐལ་མོ་སྦྱར་ཐོག་ཤེལ་ཕྲེང་གིས་བརྒྱན་པའི་རིན་ཆེན་སྣ་གསུམ་ལས་གྲུབ་པའི་གཟེངས་རྟགས་ཤིག་འབུལ་ལམ་བྱས་འདུག་ཡང་ལ་དྭགས་ཀྱི་སེམས་བསྐྱེད་ཤེས་ཡོན་རིག་གཞུང་མཐུན་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ཉིན་ནས་བཟུང་གསུང་ཆོས་སྩལ་གནང་བ་ཁག་ལ་དྭགས་མང་ཚོགས་ལ་གསུང་བསྒྱུར་ཞུ་རྒྱུ་གོ་སྒྲིག་བྱས་འདུག། ཡང་ལ་དྭགས་ཀྱི་མངའ་རིས་རིགས་ལམ་སློབ་གཉེར་ཁང་གི་བཀོད་སྒྲིག་འོག་གནས་མཆོག་རྡོ་རྗེ་གདན་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དྲུག་ཉིན་བྱམས་སྨོན་ཆེན་མོ་ཞེས་པའི་སྨོན་ལམ་དབུ་འཛུགས་གནང་འདུག་དེ་བཞིན་དུ་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་རིགས་གཞན་དག་གིས་ཀྱང་ཚོགས་བསགས་སྒྲིབ་སྦྱོང་གི་བྱ་གཞག་རིགས་སྒྲུབ་བཞིན་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ལ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས་བྱང་ཨ་རིའི་ས་གནས་ཁག་གསུམ་གྱི་ནང་ཆོ་འཕྲུལ་སྨོན་ལམ་ཚོགས་འཆར་ཡོད་པའི་སྐོར་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་ཚོགས་པའི་ད་ལོ་ཆེད་དུ་དམིགས་ནས་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་ལྷ་དགུང་དགུ་བཅུ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས། འབྱུང་འགྱུར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས། ཕྱི་ཟླ་གསུམ་པའི་ཚེས་བརྒྱད་བར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དང་ཁ་ལི་ཧྥོར་ནི་ཡ། མེ་ནེ་སོ་ཏཱ་གསུམ་སྟེ། བོད་རིགས་གནས་སྡོད་བྱེད་མཁན་གྱི་ས་གནས་ཆེ་ཁག་གསུམ་གྱི་ནང་དུ། བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་ཚོགས་གཏན་འཁེལ་ཞིང། སྨོན་ལམ་གོ་སྒྲིག་ཚོགས་ཆུང་གིས་དགའ་ལྡན་ཁྲི་རིན་པོ་ཆེ་ལ་སྙན་སེང་བསྒྲོན་པ་བཞིན་སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་ཕེབས་གཏན་འཁེལ་ཡོད་པ་དང། རིན་པོ་ཆེ་མཆོག་ནས་ཆོ་འཕྲུལ་སྨོན་ལམ་གྱི་ཉིན་མོ་དང་འབྲེལ་ནས་མི་དམངས་ལ་ཛམ་བྷ་ལའི་རྗེས་གནང་དང། རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང། རྗེ་ཚེ་འཛིན་མའི་ཚེ་དབང་སོགས་གནང་གཏན་འཁེལ་ཡོད་པ་རེད་འདུག། དེའང་བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་དྲུང་ཆེ་བློ་བཟང་རྡོ་རྗེ་ལགས་ནས། ད་ལོ་དམིགས་བསལ་བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་གོ་སྒྲིག་བྱེད་ཕྱོགས་སྐོར་ངོ་སྤྲོད་གནང་དོན་ལ།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨ་ནེ་བོད་ལུགས་ཀྱི་དགུང་གྲངས་དགུ་བཅུ་ཐམ་པ་ལ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་བྱས་ཨ་ནེ་ཆོ་འཕྲུལ་སྨོན་ལམ་དེ་ཚོགས་གནང་བ་རེད། སྐུའི་གོ་སྟོན་དང་འབྲེལ་བའི་ཐོག་ནས་ད་ང་ཚོས་རྒྱལ་བའི་བཀའ་དྲིན་རྗེས་དྲན་ཞུ་ཡས་རེད། ཨ་ནེ་ལྷག་པར་དུ་ད་འཛམ་གླིང་ནང་ལོགས་ལ

རྒྱ་གར་ནས་གཙོ་བོ་བླ་མ་ལ་རྗེས་གདན་འདྲེན་ཞུས་གནང་བྱས་ཚོགས་མགོན་ལ་ད་ལོ་ལྟ་བུར་ཆ་བཞག་པ་ཡིན་ན་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་སྒོ་སོག་རིན་པོ་ཆེ་དབུ་བཞུགས་ཆིབས་བསྐྱོད་གནང་དགོས་པ་རེད་དེ་ལ་ཚོགས་མགོན་ལ་དེའི་རྗེས་དམིགས་བསལ་གྱིས་ད་ཨ་རིའི་ནང་ལོགས་ལ་ས་གནས་བོད་མི་བཞུགས་སའི་དེ་ག་ས་གནས་ཆེ་ཁག་གསུམ་འདྲ་བ་ཅིག་ལ་སྨོན་ལམ་ག་འདྲའི་བྱ་ལ་བྱས་ནས་སྨོན་ལམ་ཚོགས་ཡས་ཀྱི་ཐོག་གཏན་འཁེལ་བ་གནང་བ་རེད་འདུག་དང་པོ་དེ་ང་ཚོ། དེ་ལ་ཕྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་རྩ་གསུམ་རྩ་བཞི་རྩ་ལྔ་གསུམ་ལ་ནིའུ་ཡོག་གྲོང་ཁྱེར་ཚོགས་གནང་ཡ་རེད་བོད་རིགས་སྤྱི་མཐུན་ཚོགས་པ་སྤྱི་ཁང་ནང་ལ། དེ་ནས་ང་ཚོ་དེ་གི་བདུན་ཕྲག་རྗེས་མ་དེ་ལ་གཟའ་པ་སངས་སྤེན་པ་ཉི་མ་གསུམ་དེ་ཕྱི་ཟླ་གསུམ་པའི་ཚེས་པ་གཅིག་གཉིས་གསུམ་གྱི་ཡོང་དེ་གསུམ་དེ་ཨ་ནི་མི་ནི་སོ་དྲ་ལ་ང་རང་ཚོ་བོད་སྒར་གྱི་ཚོགས་ཁང་ཡོད་རེད་པ་དེ་ཚོགས་གནང་ཡ་རེད་དེ་ཡང་བདུན་ཕྲག་རྗེས་མ་དེ་ལ་ཨ་ནི་གཟའ་ཕུར་བུ

དེ་ནིའུ་ཡོག་ས་གནས་ལ་སྤྱིར་བཏང་གི་བོད་རིགས་མང་པོ་སོང་ཙང་ཨ་ནི་དུས་རྒྱུན་ནས་ད་ང་ཚོ་ཆོ་འཕྲུལ་སྨོན་ལམ། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཐོག་མར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ། རྗེ་རིན་པོ་ཆེའི་དགོངས་པ་རྫོགས་ནས་ལོ་དྲུག་བརྒྱ་འཁོར་བའི་དུས་དྲན་དང་འབྲེལ་ནས། ནིའུ་ཡོག་ཏུ་བྱང་ཨ་མི་རི་ཀའི་ཆོ་འཕྲུལ་སྨོན་ལམ་འཚོགས་ཤིང། དེའི་རྗེས་སུ། འཛམ་གླིང་སྤྱི་ཡོངས་དང་བྱེ་བྲག་ཨ་མི་རི་ཀའི་ནང་དུ། ཏོག་དབྱིབས་ནད་ཡམས་བཅུ་དགུའི་རྐྱེན་གྱིས་ཨ་རིའི་ནང་དུ་ཆོ་འཕྲུལ་སྨོན་ལམ་འཚོགས་ཐུབ་མེད་ཀྱང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཆོ་འཕྲུལ་སྨོན་ལམ་ཐེངས་གཅིག་འཚོགས་ཐུབ་ཡོད་པ་ལྟར། ད་ལོ་བྱང་ཨ་མི་རི་ཀའི་ས་གནས་ཁག་གསུམ་གྱི་ནང་དུ་ཆོ་འཕྲུལ་སྨོན་ལམ་འཚོགས་གཏན་འཁེལ་ཡོད་པ་རེད་འདུག་ཆོ་འཕྲུལ་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་ཚོགས་མིར་གདན་ས་ཆེ་ཁག་གཙོས་བྱས་པའི་ཆོས་ཚོགས་ཁག་ཉི་ཤུ་རྩ་གསུམ་གྱི་ཚོགས་མི་གྲངས་ཉི་ཤུ་རྩ་གསུམ་ལྷག་ཡོད་པ་རེད་འདུག། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། དེང་སྐབས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་གནས་སྡོད་བྱེད་པའི་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་བོད་པའི་སྐུ་ཚབ་བྱས་ཏེ།

གཞན་ཡང་ཁོ་མོས་ངས་བོད་ཀྱི་བུད་མེད་རྣམས་ཀྱི་སྟོབས་ཤུགས་དང་གཟི་བརྗིད་མཛེས་སྡུག་གི་སྐུ་ཚབ་མཚོན་པ་བྱ་རྒྱུར་དགའ་སྤོབས་བྱུང་ཞེས་དང། ཁོ་མོ་ནི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་དང་ཆིག་སྒྲིལ་གྱི་མཚོན་རྟགས་ཡིན་ཞེས་གསུངས་འདུག་གོ་ལའི་མཛངས་མའི་འགྲན་བསྡུར་གྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པ་ལྟར་ན་ཉིས་སྟོང་ཉེར་གསུམ་ལོའི་གོ་ལའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་འཛམ་གླིང་རྒྱལ་ཁབ་བདུན་ཅུ་དོན་ལྔ་གི་བུ་མོ་རྣམས་མཉམ་ཞུགས་བྱས་ཡོད་པ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གཅིག་ནས་དྲ་ལམ་བརྒྱུད་འོས་ཤོག་འཕེན་འགོ་བཙུགས་ནས་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་བདུན་བར་འོས་ཤོག་འཕེན་ཆོག་གི་ཡོད་འདུག། གཟའ་ཉི་མའི་དགོང་མོ་རྒྱ་ནག་གི་ནུབ་བྱང་ཀན་སུའུ་ཞིང་ཆེན་ནང་ས་ཡོམ་འགུལ་ཚད་བཞི་ཚེག་དགུ་ཅན་ཞིག་བྱུང་ཡོད་འདུག་གཟའ་ཉི་མའི་དགོང་མོའི་ཆུ་ཚོད་བཅུ་ར་སྐར་མ་ཉི་ཤུ་རྩ་བདུན་ཙམ་ལ་ཀན་སུའུ་ཞིང་ཆེན་པེ་ཡིན་གྲོང་ཁྱེར་གྱི་ཕིང་ཁྲོན་ས་ཁུལ་དུ་ས་ཡོམ་འགུལ་ཚད་བཞི་ཚེག་དགུ་ཅན་ཞིག་བྱུང་ཡོད་པའི་སྐོར་རྒྱ་ནག་གི་ས་ཡོམ་བརྟག་དཔྱད་ལྟེ་གནས་ཁང་གིས་བརྗོད་ཡོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གི་གནས་ཚུལ་ནང་ལུང་འདྲེན་བྱས་འདུག་ལན་ཀྲུའུ་གྲོང་ཁྱེར་གྱི་ཀོའོ་ལན་རྫོང་དུ་ས་ཡོམ་དེའི་འགུལ་ཤུགས་ཆེན་པོར་ཚོར་ཡོད་པ་མ་ཟད་ད་དུང་ཉེ་ཁུལ་གྱི་ས་ཁུལ་གཞན་དག་དུའང་ས་ཡོམ་གྱི་འགུལ་ཤུགས་ཚོར་ཡོད་འདུག་ད་ཐེངས་ཀྱི་ས་ཡོམ་དེ་དང་ཉེ་སྔོན་ཀན་སུའུ་ཅི་ཧྲི་ཧྲན་ས་ཁུལ་དུ་ས་ཡོམ་འགུལ་ཚད་དྲུག་ཚེག་གཉིས་ཅན་ཞིག་བྱུང་བ་དེ་གཉིས་བར་འབྲེལ་བ་མེད་ལུགས་རྒྱ་ནག་གི་ས་ཡོམ་བརྟག་དཔྱད་ལྟེ་གནས་ཁང་གིས་འགྲེལ་བརྗོད་བྱས་འདུག་ས་ཡོམ་བྱུང་ཡུལ་ཕིན་ཁྲོན་གྲོང་ཁྱེར་ནང་གི་སྡོད་ཁྱིམ་དག་ཏུ་ཅ་དངོས་དག་གཡོ་འགུལ་ཤུགས་ཆེར་བྱུང་ཡོད་འདུག་ལ་མི་རྣམས་སྲང་ལམ་དུ་ཐོན་ནས་ཅུང་ཙམ་རིང་སྡོད་དགོས་བྱུང་ཡོད་སྐོར་རྒྱ་ནག་གི་གསར་འགྱུར་དྲ་རྒྱ་ཞི་བས་གནས་ཚུལ་སྤེལ་འདུག། ཡིན་ནའང་མི་རྒྱུ་གཉིས་གང་རུང་ལ་གནོད་འཚེ་ཕོག་ཡོད་མེད་ཀྱི་གནས་ཚུལ་རིགས་གསལ་འདོན་བྱས་མི་འདུག། ཉིས་སྟོང་ཉེར་གསུམ་ལོ་རྫོགས་ལ་ཉེ་བའི་ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གི་བཟོ་གྲྭ་ཁག་གི་ཐོན་སྐྱེད་ཉམས་རྒུད་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་ཀྱི་གོད་ཆག་བྱུང་བའི་རྗེས་སུ་ཡུལ་དེའི་དཔལ་འབྱོར་སླར་གསོ་བྱེད་ཐབས་བྱེད་བཞིན་ཡོད་རུང་ཉིས་སྟོང་ཉེར་གསུམ་ལོའི་ལོ་མཇུག་སྟེ་ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གི་བཟོ་གྲྭ་ཁག་གི་ཐོན་སྐྱེད་ཉམས་རྒུད་ཕྱིན་ཡོད་འདུག། ཧྥ་རན་སིའི་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་གི་བཟོ་གྲྭ་ཁག་གི་ཐོན་སྐྱེད་ཕྱི་ཟླ་བཅུ་གཉིས་པའི་ནང་ཉམས་རྒུད་དུ་ཕྱིན་པ་རྒྱ་ནག་གཞུང་འབྲེལ་གྱི་བསྡོམས་ཐོའི་ནང་གསལ་འདོན་བྱས་འདུག་རྒྱ་ནག་གཞུང་འབྲེལ་གྱི PMI ཞེས་པའི་བཟོ་གྲྭའི་ཐོན་སྐྱེད་ཀྱི་ཚད་ཕྱི་ཟླ་བཅུ་གཉིས་པའི་ནང་བརྒྱ་ཆ་བཞི་བཅུ་ཞེ་དགུ་རང་སར་གནས་ཡོད་ཅིང་དེ་ནི་བཟོ་གྲྭའི་ཐོན་སྐྱེད་བརྒྱ་ཆ་ལྔ་བཅུ་ཉམས་རྒུད་དུ་ཕྱིན་ཡོད་འདུག་ལ། ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གི་བཟོ་གྲྭ་ཁག་གི་ནང་བྱེད་སྒོ་ཁག་ཀྱང་ཇེ་ཉུང་དུ་ཕྱིན་ཡོད་པ་གསལ་འདོན་བྱས་འདུག་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་འགོས་ཁྱབ་སྐབས་བཀག་སྡོམ་ཤུགས་ཆེར་བྱས་པའི་ལོ་གསུམ་གྱི་རྗེས་ཏེ་ཉིས་སྟོང་ཉེར་གཉིས་ལོའི་ཟླ་བ་བཅུ་གཉིས་པའི་ནང་བཀག་སྡོམ་ཕྱིར་བསྡུ་བྱས་ནས་རྒྱ་ནག་གི་དཔལ་འབྱོར་བསྐྱར་གསོ་ཡོང་བའི་འབད་བརྩོན་བྱེད་བཞིན་ཡོད་ཀྱང་ཚོང་ལས་ལ་ཡིད་ཆེས་དང་གདེང་ཚོད་ཞན་པ། ས་ཆ་དང་ཁང་པ་ཚོང་ལས་ཉམས་རྒུད་ཕྱིན་པ།

སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བཞི་ཉིན། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བྱང་ཆུབ་ལམ་རིམ་ཆེན་མོའི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞུས་པའི་ཚན་པ་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ནང་པ་སངས་རྒྱས་པའི་ཆོས་ལུགས་འདི་ཉིད་ནི། ཆོས་ལུགས་རྐྱང་པ་ཞིག་མིན་པར། མཚན་ཉིད་རིག་པ་དང་ཚད་མ་རིག་པ། སེམས་ཁམས་རིག་པ། འཇིག་རྟེན་འཕེལ་འགྱུར་རིག་པ་དང། བྱུང་རབས་བརྗོད་པ། རྩོམ་རིག་ལ་སོགས་པའི། གཞུང་ལུགས་མང་དག་གཅིག་ཏུ་བསྡུས་ནས་ཡོད་པ་ཞིག་ཡིན་པས། དེང་དུས་ནུབ་ཕྱོགས་ཀྱི།

ནང་སེམས་ལ་འགྱུར་བ་གང་ཡང་མ་ཐེབས་པར། དེང་རབས་ཀྱི་སློབ་གྲྭ་ཁག་གི་ཨང་རྩིས་དང་རྫས་སྦྱོར་ལ་སོགས་པའི་སློབ་ཚན་སྦྱང་བ་དང་ཁྱད་པར་མེད་པར་གྱུར་ན། ཆོས་པ་དེ་དག་གིས་ཆོས་ལ་འཇུག་མཁན་ཞིག་བྱེད་པའི་བྱེད་སྒོ་མ་ཆོད་པ་སྟེ། དཔེར་ན་ལོ་གསུམ་ཆོས་གསུམ་ལ་སྡོད་མཁན་ཞིག་ལ་མཚོན་ན་ཡང། ལོ་ངོ་གསུམ་ཕྱིན་ཏེ་ཕྱིར་མཚམས་ཁང་ནས་ཡོང་སྐབས། ལོ་ངོ་གསུམ་གྱི་གོང་རོལ་དུ་མཚམས་ཁང་ལ་འཇུག་པའི་སྐབས་ཀྱི་ཉོན་མོངས་དུག་ལྔ་ཁ་མ་བྲི་བར་སྔར་བཞིན་ཡོད་པ་ཡིན་ན། སྔགས་དང་བསྙེན་པ་བསགས་པ་ལ་དགེ་བ་ཞིག་ཡོད་ན་མ་གཏོགས་ཕན་ཐོགས་མ་བྱུང་བ་དང། དེ་བཞིན་དུ་སྒོམ་ལ་འཇུག་མཁན་ཞིག་ཡིན་ན་ཡང་ལོ་ངོ་མང་པོའི་རིང་ལ་སྒོམ་ལ་བསྡད་ནས་སྒོམ་གྲུབ་པའི་སྐབས་སུ་ཉིད་རང་ཆགས་སྡང་དང་ང་རྒྱལ་ཕྲག་དོག་སོགས་ལ་འགྱུར་བ་སྤུ་རྩེ་ཙམ་ཡང་མ་ཐེབས་པར་རང་སོར་གནས་ཡོད་པ་ཡིན་ན། དོན་གྱི་ངོས་ནས་ཨ་སྒོམ་བརྒྱབ་པའི་རྒྱ་གོ་མ་ཆོད་པ། དགུན་ཟླ་དུ་མའི་ཟས་སྐོམ་གཏན་བཅད་ཀྱིས་ཁུང་བུའི་ནང་ཙོག་པུར་སྡོད་མཁན་གྱི་འཕྱི་བ་དང་གཅིག་མཚུངས་ཆགས་པ་དེ་ཡིན། རྒྱུ་མཚན་དེ་འདྲའི་ཕྱིར་ན་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་བེད་སྤྱོད་བཏང་སྟེ་བསམ་གཞིག་ནན་ཏན་བྱས་པ་ཡིན་ན། ང་རྒྱལ་དང་ཕྲག་དོག། འཁོན་འཛིན་དང་གནོད་སེམས། ཞེན་ཆགས་དང། ཧམ་པ་ལ་སོགས་པའི་བསམ་བློ་དེ་རིགས་ལ་ཉེས་སྐྱོན་ཡོད་པ་ཤེས་རྟོགས་བྱ་ཐུབ་པ་དང། དེ་ལ་ངེས་ཤེས་གསལ་བོ་རྙེད་པའི་སྟོབས་ཀྱིས། སྐྱོན་དང་བཅས་པའི་བསམ་བློ་དེ་རིགས་ཀྱི་རྗེས་སུ་མི་འབྲང་བར། རྒྱུ་མཚན་ལྡན་པ་དང། རིགས་པའི་རྒྱབ་རྟེན་ཡོད་པའི་དྲང་ཕྱོགས་ཀྱི་བསམ་བློའི་རྗེས་སུ་འབྲང་བའི་ནུས་པ་ཐོན་རྒྱུ་ཡིན་པའི་སྟབས་ཀྱིས།

ཁ་ཐུག་དེ་ཉན་ཁ་དང་ཁ་ཐུག་དེ་བཟའ་ད་རུ་ཁས་མེད་ན། སྤུ་སོ་སོ་རུ་བྱས་ཞེས་མིག་ཡུམ་སྟེ་མི་འདྲ་རུ་བལྟས་ཞེས་སྒོམ་བྱེད་ཀྱི་འདུག་ག། བྱས་ཙང་ང་རང་ཚོས་སྒོམ་འདི་འདྲ་གཅིག་གིས། སྒོམ་འདི་མ་གྲོལ་ཚར་སོང་ན། ཞེ་སྡང་ཡོད་རེད་ཕྲག་དོག་ཡོད་རེད་འགྲན་སེམས་ཡོད་རེད་འདོད་ཆགས་ཡོད་རེད་ང་རྒྱལ་ཡོད་རེད་དེ་ཡིན་དེ། འགྱུར་བ་སྤུ་ཙི་ཙམ་མེད་པ་ཞིག་བསྡད་པ་ཡིན་ན་ཕན་ཐོགས་ག་གས་ཡོད་མ་རེད། བྱས་ཙང་སོ་སོའི་དེ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་ཡ། བེད་སྤྱོད་བྱས་ནས་ཐེ་ཚོམ་བཏང་པ་ཡིན་ན་ང་རྒྱལ་ཟེར་ཡ་དེ་སྐྱོན་ཡོད་པ་རེད། དེ་དང་ཨེ་ནས་ཁོང་ཁྲོ་ཟེར་ཡ་དེ་སྐྱོན་ཡོད་པ་རེད། དེ་འདྲ་གཅིག་གི་བསམ་བློ་འཁོར་གཅིག་ཡོང་ན་ཨེ་ནི་བསམ་བློ་འདི་བཏང་པའི་གཞུག་གུ་ཨེ་ནི་མི་ཞིག་ན་ཐུག་པའི་ཁ་ཐུག་ལ་ཡ་ཁོང་ཁྲོ་ཟ་ཡ་ཏོག་ཙམ་ཉུང་རུ་ཕྱིན། ང་རྒྱལ་སྐྱེ་ཡ་ཏོག་ཙམ་ཉུང་རུ་ཕྱིན། འདོད་ཆགས་སྐྱེ་ཡ་ཏོག་ཙམ་ཉུང་རུ་ཕྱིན། ཕྲག་དོག་སྐྱེ་ཡ་ཏོག་ཙམ་ཉུང་རུ་ཕྱིན་པ་ཡིན་ན་འོ་ད་དེ་འགྱུར་འགྲོ་གི་འདུག་བ། ད་ཆོས་སོང་དེ་ལ་ཟེར་དགོས་རེད། རེད་མ་གཏོགས་ཞྭ་མོ་རྫིག་པོ་རུ་ཅིག་གོན། དུག་ལོག་མི་འདྲ་རུ་ཅིག་གོན། འདི་བ་ཁ་ཤས་དེ་རིང་ཡོང་གི། ཨ་མ་ལོ། ད་བས། ང་ཚོས་བལྟས་ན་ནི་རྒྱ་མོ་ཤ་ཡག་རེད། བས། ག་ཚོད་སྨྱོན་པ་མིན་འགྲོ་བསམ་དྲན་དགོས་ཨ་དེ་འདྲའི་ག་བ་ད་དུག་ལོག་འདྲ་མི་འདྲ་བོ་བས་ཅིག་དུག་ལོག་ཅིག་ག་ཚོད་བས་ཞྭ་མོ་འདྲ་མི་འདྲ་བོ་ཞིག་པོ་ཅིག་གོན་བྱས་ཨེ་ནི་བས་ཅིག་ཞིག་པོ་ཅིག་ཡིན་པའི་ཆོས་ཀྱི་བླ་མ་ཆོས་ཀྱི་རྒྱལ་པོ་ཞིག་པོ་ཅིག་ཟེར་འདུག་བ། སོ་སོའི་བྱེད་སོ་སོས་རྒྱལ་དགོས་བ་རེད་དངོས་གནས་བྱས་ན། ད་ཡིན་ནའི་མི་ལྐུགས་པོ་ཁ་ཤས་གང་ཞིག་འདི་འདྲའི་ལ་དད་པ་རུ་བྱེད་ཀྱི་འདུག་བ་ཡང་དེའི་ཁེ་དོ་ཁྱད་མཚར་བའི་ཞིག་རེད། ས་དེ་འདྲའི་ཡིན་པ་ཡིན་དུས་ས་ནི་འདིའི་ད་གཙོ་བོ་ང་ཚོ་ཆོས་མ་ཤེས་པའི་རྟགས་རེད། ཆོས་མ་ཤེས་པའི་རྟགས་རེད། དེ་རིང་ཁ་སང་བོད་ནང་ལ་ཡིན་ནའི་མགོ་སྐོར་བཏང་ག་འདི་ན་ཡོང་གི་འདུག་བ། ལྷག་པར་རྒྱ་ནག་ནང་དེ་རིང་ཁ་སང་བོད་པ་ཁ་ཤས་མགོ་སྐོར་བཏང་ག་ཡོང་གི་ཟིག་འདུག་བ། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལ་ཇི་ཙམ་སྦྱངས་པ་དེ་ཙམ་གྱིས་ཤོག་གུ་སྣུམ་གྱིས་ཟེར་བ་ལྟར་སེམས་རྒྱུད་ཆོས་དང་འདྲེས་པར་བྱ་རྒྱུ་དེ་ནི

རང་ཉིད་ལ་གླུད་གཏོར་གྱི་དབྱིབས་གཟུགས་ལྟ་བུར་བྱས་ཏེ། འཇིག་རྟེན་གྱི་མི་གཞན་དག་ལས་མཆོག་ཏུ་གྱུར་པ་དང། འཁྲུལ་ཞིག་པ་ལྟ་བུའི་རྣམ་འགྱུར་བཟུང་ནས་འགྲོ་མཁན་དེ་རིགས་ནི། ཁོ་པ་ཚོའི་བསམ་སྤྱོད་དང་མི་གཞན་གྱི་མཐོང་སྣང་གཉིས་རྦད་དེ་གོ་ལྡོག་ཏུ་འགྲོ་བ་དེ་ནི།

བོད་ཀྱི་ཆོས་བརྒྱུད་ཁག་གི་བླ་སྔགས་མཁན་གསུམ་ཙམ་ཞིག་མིན་པར་སེར་ཆས་སྤྲུལ་བའི་ཁྱིམ་པ་ཕོ་མོ་དང། ཆོས་པ་མ་ཡིན་པའི་ཆོས་བརྫུ་བ་སོགས་མང་དག་ཅིག་འཚང་ཁ་ཤིག་ཤིག་གི་ངང་ལ་ཐའེ་ཝན་དུ་སོང་སྟེ། ཧྥ་ཝང་དུ་འབོད་པའི་ཆོས་ཀྱི་རྒྱལ་པོ་སོགས་རང་གིས་རང་ལ་བཏགས་པའི་ཐ་སྙད་འཇིགས་པོ་དེ་དག་གི་ཡོལ་བའི་རྒྱབ་ན་དངུལ་དངོས་དང་ཆགས་སྲེད་ཀྱི་འདོད་རྔམ་བློར་མི་ཤོང་བ་མང་པོ་རྩོམ་གྱིན་ཡོད་ལ། རྒྱ་ནག་སྐམ་ས་ཆེན་པོ་སོགས་ཡུལ་ལུང་གཞན་དུ་ཡང་དེ་ལྟ་བུའི་བླ་རྫུན་དང་གྲུབ་རྫུས་འཆལ་སྤྱོད་སྤེལ་མཁན་ཆར་དུས་ཀྱི་སྤང་ལ་ཤ་མོ་བརྡོལ་བ་བཞིན་མི་དམངས་ལ་བག་ཆགས་སྐྱུག་བྲོ་བོ་འཇོག་གི་ཡོད་པ་དེ་རིགས་སངས་རྒྱས་ཀྱི་བསྟན་པ་ལ་རྨ་འཇུག་མཁན་ངོ་མ་དེ་ཉིད་ཆགས་ཀྱི་ཡོད་པས། གནས་ཚུལ་འདི་རིགས་ཀྱིས་ཆོས་བཤད་མཁན་དང། བཤད་ཡུལ་གཉིས་ཆ་ཆོས་ལ་རྨོངས་པའི་ཉེས་སྐྱོན་ཡིན་པ་དེ་གསལ་པོར་ཤེས་རྟོགས་བྱེད་ཐུབ་པ་ཞིག་ཡིན་པས། སྤྱི་ཚོགས་ཀྱི་ཁོར་ཡུག་གང་ཞིག་ཏུ་ཆོས་ལ་བརྟེན་པའི་སྡིག་ལྟུང་ཚབས་ཆེན་མི་འབྱུང་བའི་བྱེད་ཐབས་གལ་ཆེན་ཞིག་ཡོད་པ་ནི། མདོ་སྡེའི་རྒྱན་དུ་ཆོས་འཆད་མཁན་གྱི་མགོན་དགེ་བའི་བཤེས་གཉེན་གྱི་མཚན་ཉིད་བཅུ་གསུངས་པ་དེ་ངེས་པར་བྱས་ཏེ། ཆོས་ཀྱི་རྒྱལ་པོའམ་གྲུབ་ཆེན་དང། མངོན་ཤེས་ཅན་སོགས་ཀྱི་སྐག་རྩི་བྱུགས་པའི་དམར་མདངས་སེར་མདངས་དེ་འདྲ་ཡོད་ན། ག་ལེར་བརྟག་དཔྱད་བྱས་ཏེ། མགོན་དགེ་བའི་བཤེས་གཉེན་ཞིག་ལ། ཚང་འོས་པའི་ཆ་རྐྱེན་དང་ཁྱད་ཆོས་དེ་དག་ཚང་གི་ཡོད་མེད་ལ། ཤེས་རྟོགས་གཏོང་ཐུབ་པ་ཡིན་ན། ད་གཟོད་གསེར་དང་ར་གན་གྱི་དབྱེ་བ་རགས་རིམ་ཞིག་འབྱེད་ཐུབ་རྒྱུ་ཡིན་མོད་ཀྱང། ཆོས་དགོས་མཁན་རྣམས་ཀྱི་ངོས་ནས་བླ་རྒན་ཉམ་ཆུང་སྤྱོད་པ་ཆོས་བཞིན་བྱེད་མཁན་དག་ལ་མཐོང་དང་ཆ་འཇོག་གང་ཡང་མེད་པར། མར་དང་འབྲུ་རིགས་དོ་པོ་སྟོང་ཕྲག་མང་པོ་དང་གོས་ཆེན་དང་ས་གདན་སོགས་དངོས་ཆས་རིན་ཐང་ལྡན་པ་རི་ལྟར་སྤུངས་ནས་མེར་བསྲེགས་གཏོང་མཁན་ལ་བརྩི་བཀུར་ཆེན་པོ་བྱེད་པ་དང་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བའི་སྐོར་ལ། ཚེ་སྲོག་གིས་ཀྱང་ཁུག་དཀའ་བའི་འགྲེལ་བཤད་བསྐྱོན་པ་ལ་རིན་ཐང་མི་འཇོག་པར། ཉ་དང་སྲོག་ཆགས་ཚེ་ཐར་བྱེད་པ་དེ་བསྟན་པའི་སྙིང་པོར་འཛིན་པ་སོགས་ཀྱི་བསམ་བློ་གཏོང་སྟངས་ལ་འགྱུར་བ་མ་ཐེབས་ཀྱི་བར་དུ། ཆོས་ཀྱི་རྒྱལ་པོ་རྫུན་མ་དང་ནང་ཆོས་ལ་སྙད་པའི་ཆོས་རྫུན་ལོག་སྤྱོད་སྤེལ་མཁན་དག་མུ་མཐུད་ནས་འབྱུང་རྒྱུ་ཡིན་པ་དེ་ཟུར་བལྟས་ལེབ་མཐོང་ཡིན་པས།

ཨང་ཀི་རྒྱ་མི་འདི་དེ་རིང་ཁ་སང་རྒྱ་ནག་ནང་ལ་ཡ་ཨེ་ནི་བོད་ཀྱི་བླ་མ་འདི་འདྲས་ད་བླ་མ་ཡིན་ནས་འདྲ་ག་ད་ཅིག་བོད་བོད་པའི་ཆོས་པ་ཡིན་ཟེར་ནས་འདི་ཆོས་ཀྱི་རྒྱལ་པོ་ཡིན་དྷརྨ་རཱ་ཛ་ཆོས་ཀྱི་རྒྱལ་པོ་ཡིན་ཟེར་མཁན་འདི་འདྲས་ཡོང་གི་ཨེ་ནི་རྒྱ་མི་ཁ་ཤས་དེ་དད་པར་ཞུ་བྱས་བྱས་ཡིན་པར་བསམ་དེའི་དེ་སྐུ་མདུན་དུ་བཅར་བྱས་ཡོང་ཟེར་ནས་དེའི་ཞབས་འདྲེན་ཞུས་བྱས། ཨེ་ནི་ཤུ་ཤོ་གདོང་གཡག་གིས་མཚོན་པའི། ཅེས་མདོར་ན་ཨེ་ནི་ཅེས་ཀྱི། ག་སོགས་རི་བོ་གའི་འདབ་པ་གདན་གཡག་གིས་མཚོན་པའི། དང་དེ་འདྲས་ཀྱི་གངས་ལྗོངས་ཀྱི་ཞིང་དེ་འདྲའི་ཡུན་གྱི། ཨེ་ནི་ངས་དེ་བ་ཅིག། རྣམ་དབྱེ་རུ་འབྱེད་ཡ་དེ་བ་ནི་ངས་ཅིག་བྱེད་ཡ་ཡོད་མ་རེད་པ་སྲིད་ཀྱི། ང་ཁྱེད་དོད་ཁ་ཁ་ཡོད་མ་རེད་བྱས་ཡིན། སྤྱིར་བཏང་བྱས་པ་ཡིན་ན་མདོ་སྡེ་རྒྱན་གྱི་ནང་ལ་གསུངས་བྱས་པའི་བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ་ཡོན་ཏན་ལྷག་པ་བརྩོན་བཅས་ལུང་གིས་ཕྱུག་དེ་ཉིད་རབ་ཏུ་རྟོགས་ལ་སྨྲ་མཁས་ལྡན་བརྩེ་བའི་བདག་ཉིད་སྐྱོ་བ་སྤངས་ལ་བསྟེན་ས་ཞེས་གསུངས་ཡོད་རེད་ད་འདི་ཤེས་དགོས་པ་རེད། མཚན་ཉིད་དེ་ཤེས་པའི་ཐོག་ནས་ཨེ་ནི། བླ་མ་ཡིན་ཟེར་མཁན་དེ་མཚན་ཉིད་དེ་ཚང་འདུག་མི་འདུག་ག་བསམ་བློ་བཏང་བརྟག་དཔྱད་བྱས། ཨེ་ནི་ཚང་འདུག་ན་བཤེས་གཉེན་དུ་བྱས། ཚང་མི་འདུག་ན་ཨེ་ནི་བཤེས་གཉེན་མཚན་ཉིད་མ་ཚང་བ་རེད་ཨེ་ནི་གཡུགས་བཞག་རྒྱུ་རེད། ས་དེ་སློབ་མའི་ངོས་ནས། བླ་མའི་མཚན་ཉིད་ག་རེ་དགོས་ཀྱི་ཡོད་པ་གཞི་དགེ་བའི་བཤེས་གཉེན་མཚན་ལྡན་ཡིན་དང་མིན་ཟེར་ཡག་གི། རྣམ་དབྱེ་དེ་ཤེས་པ་བྱས་ནས་འདུག་ཟེར་ནས་ཨེ་ནི་བླ་མ་ལ་ཞུས་དག་གཏང་རྒྱུ་རེད་མ་གཏོགས་ངས་ཆ་ག་ག་ཡོད་མ་རེད་བཤད་ཡིན། བྱས་ཙང་ད་ཆོས་ང་ཚོ་ཤེས་པ་བྱེད་ཡག་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད་ཤག་ཆོས་སློབ་སྦྱོང་བྱེད་ཡག་དེ། ཅེས་སོ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན།